དོན་གྱི་རང་གི་ངོ་བོ་གཅིག་བདག་ཉིད་མངོན་སུམ་ཡིན་པ་དེ་སྒྲུབ་མ་ཐུབ་པ་ཡིན་པའི་ཕྱིར་རོ། དེའི་གཞུང་དེ་ལ། དེ་གར་སྒྲུབ་དགོས་ཀྱི། དོན་གྱི་རང་གི་ངོ་བོ་གཅིག་པུ་བདག་ཉིད་མངོན་སུམ་གྱིས་གྲུབ་ཟེར་དུས་ག་རེ་བྱེད། སྒྲ་འཛིན་མངོན་སུམ་གྱིས་སྒྲ་བཟུང་བ་དེའི་ཚེ་ན་ནི་སྒྲ་ཡི་སྟེང་གི་མི་རྟག་པ་དེ་བཟུང་དགོས་ཀྱི་རེད་དགོས་ཏེ། སྒྲ་བཟུང་བ་ཡིན་ཙང་སྒྲ་དང་སྒྲ་ཡི་སྟེང་གི་མི་རྟག་པ་གཉིས་པོ་དེ་རང་ལུགས་ལ་བཤད་ན་ཡུལ་དུས་རང་བཞིན་གང་ལ་ཕན་ཚུན་དབྱེར་མི་ཕྱེད་ལབ་ཀྱི་རེད།

དེ་ཡིས་བུམ་པའི་ཕྱི་ནང་གི་རྡུལ་ཕྲན་ཀུན་བཟུང་བ་དང་ད་བཟུང་བ་དང་མཐོང་བ་གཅིག་པ་རེད་བ། བུམ་པའི་ཕྱི་ནང་གི་རྡུལ་ཕྲན་ཀུན་བཟུང་བ་དང། རྟགས་མ་གྲུབ་ན། རྟགས་སྔ་མ་མ་གྲུབ་ན་བཟུང་བ་དང་ནི། བུམ་པའི་མཆུ་འཛིན་པའི་མངོན་སུམ་དེ་གིས་བུམ་པའི་ཕྱི་ནང་གི་རྡུལ་ཕྲན་ཀུན་བཟུང་བ་དང། བུམ་པའི་མཆུ་འཛིན་པའི་མངོན་སུམ་དེ་བུམ་པའི་ཞབས་བཟུང་བར་ཐལ་དེ་ལྟ་བུ་དགོས་ཀྱི་རེད་བ་འོ། ཐུགས་རྗེ་ཆེ།

ཁྱོད་རང་བུམ་པའི་མཆུ་འཛིན་པའི་མངོན་སུམ་དེ་བུམ་པ་མ་བཟུང་བ་རེད་ག་རེ་ཟེར་ན། བུམ་པའི་ཞབས་དེ་མ་བཟུང་བུམ་པའི་རྡུལ་ཕྲན་གཞན་དག་ཚོ་མ་བཟུང་ཙང་བུམ་པ་མི་བཟུང་ཟེར་ན། ད་འོ་ན་བུམ་པའི་རྡུལ་ཕྲན་ཀུན་མ་མཐོང་བར་དུ་ནི་བུམ་པ་མི་མཐོང་ཟེར་རྒྱུ་ཡིན་པར་ཐལ་གཏང་དགོས་པ། འོ། འདོད་ན་དེ་བུམ་པའི་ཕྱི་ནང་གི་རྡུལ་ཕྲན་ཀུན། མཐོང་བ་དང། རྟགས་སྔ་མ་མ་གྲུབ་ན། བུམ་པའི་རྡུལ་ཕྲན་ཀུན་མ་མཐོང་བར་བུམ་པ་མི་མཐོང་བར་ཐལ་ལོ་ཟེར་ཐུགས་གསང་སོང། ཡ་གི་ལ་བལྟ་ས་ཅི་ཡི་ལས་ཡོང་གོ་ད་ལྟ་ཡ་གི།